ཉམས་མྱོང་དགོས་རེད་བ། དེ་ལས་དམྱལ་བ་རྣམས་མ་མྱོང་བ་བྱས་ཚེ་འདི་ལ་མྱོང་རོལ་བྱེད་ན་བུ་ལོན་ལས་མ་སོང་ན་དག་འགྲོ་གི་རེད་བ་རིགས་ལྟར། མི་གཅིག་བུ་ལོན་ཆེན་པོ་ཞིག་ཆགས་ཚར་ན། ག་ལེ་འཇལ་འཇལ་འཇལ་འཇལ་བུ་ལོན་དེ་ཕར་སེལ་ཏེ་སོ་སོས་ག་ལེ་འཇལ་ཡག་གི་གོང་མེད་ལས་བལྟས་ནས་བུ་ལོན་དེ་སེལ་གྱི་རེད་བ། སེལ་ཏེ་ག་ལེ་ང་བུ་ལོན་སེལ་བྱས་ནས་སྡུག་བསྔལ་བྱུང་སོང་སོང་སོ་ཏམ་དྲན་གྱི་མ་རེད་བ་སྟབས་ཡག་སོང་ད་ང་བུ་ལོན་དག་ས་ང་སྐྱིད་པོ་ཡིན་སོང་སོ་ཏམ་དགའ་འགྲོ་གི་རེད་བ། ཁོ་བུ་ལོན་སེལ་ནི་སེལ་དགོས་རེད་མིའི་བུ་ལོན་དེ། ཨེ་མིའི་བུ་ལོན་ཕར་སྤྲད་ནི་གཙང་མ་རེད་ཚར་སོང་ན་རྒྱུ་ནི་ག་ཟིག་འགྲོ་བ་ཡིན་ནའི་སེར་སྣ་ཡིས་བྱེད་ཀྱི་མ་རེད་ཨང་སོ་སོ་སེམས་ལ་མི་དགའ་བྱེད་ཀྱི་མ་རེད་ང་སྟབས་ཡག་སོང་ད་བུ་ལོན་འཁྲུ་སོང་ད་ནས་བཟུང་སྟེ་མི་ལ་བུ་ལོན་འཁྲི་དགོས་མེད་ཨང་སོ་སོ་རྣམས་ཀྱི་དགའ་བ་སྒོམ་དགོས་རེད་མ་གཏོགས་ང་སྡུག་བསྔལ་ཆེན་པོ་ཞེ་དྲག་ཡིས་ངའི་རྒྱུ་ཡོད་པ་དེ་མི་ལ་སྟེར་ནས་ད་ང་གྱོང་མ་སོང་སོ་སོ་རྣམས་དྲན་གྱི་མ་རེད་བ། ཁོ་བུ་ལོན་སྔ་ཕྱི་ཕྱི་མ་གཏོགས་སུས་ནས་སུ་ཡོད་རེད། བུ་ལོན་མེད་ན་ཇི་དགར་བ། དེ་ནང་བཞིན་བྱས་ཀྱི་ནི་ང་ཚོ་སྡུག་བསྔལ་དང་རྐྱེན་ངན་ག་ཟིག་བྱུང་བ་ཡིན་ནའི། སྔོན་བསགས་ཀྱི་ལས་ཀྱི་འབྲས་བུ་རེད། སྔོན་བསགས་ཀྱི་ལས་ཀྱི་འབྲས་བུ་ཡིན་ཙང་འབྲས་བུ་དེ་རང་གིས་བསགས་པ་ཡིན་ཙང་རང་གིས་ནམ་ཞིག་གི་ཚུར་སྨིན་མྱོང་དགོས་རེད་བ། ད་རེས་མྱོང་བ་དེ་སྟབས་ཡག་ཤག་མི་ཡི་ལུས་སྟེང་ཚུར་མྱོང་ནས་དམྱལ་བའི་དུས་སུ་མྱོང་མི་དགོས་ཀྱི་མི་ཡི་ལུས་སྟེང་ཚུར་སྨིན་མྱོང་བ་དེ་སྟབས་ཡག་ཤག་ང་ཡིན་པ། ལས་ངན་གྱི་འབྲས་བུ་དེ་ཟད་པ་རེད་སྟབས་ཡག་ཤག་སོ་སོ་ནམ་དྲན་པ་དེ་གཅིག་ཡིན་པ་རེད་ད་རྐྱེན་ངན་ལམ་དུ་འཁྱེར་བ་དེ་གཅིག་དེ་ཡིན་པ་རེད། ཧཱ། གནོད་བྱེད་དམ་པའི་ཆོས་ཀྱི་བསྐུལ་མ་བསྐྱེད་པའི་བདེ་བའི་ཤིང། ཧོ། རེ། རྐྱེན་ངན་ལམ་དུ་འཁྱེར་བའི་ཉམས་ལེན་ཤེས་པ་ཤིན་ཏུ་གལ་ཆེའོ། དེས་ན་རྐྱེན་ངན་གྲོགས་སུ་འགྱུར་བ་དེ་ལ། གསུམ་པའི། ཧོ། དེ་ཚེ་བསོད་དཀའ་བའི་སྒོ་ནས་འཁྱེར་ཚུལ་དེ་གོ་འགའ་བསྒྲིལ་བྱ། བདག་འཛིན་འགོང་པོ་དེས་འབའ་ཞིག་གི་བྱེད་པ་ཡིས། བས་ཀྱང་མི་འདོད་རྒྱུ་མེད་དེ་དེ་ཐམས་ཅད་ཚེ་རབས་སྔ་མའི་ལས་ངན་གྱི་འབྲས་བུ། ཡིན་པས། ལས་ངན་གྱི་འབྲས་བུ་ཡིན་པས་རང་གི་ལས་ངན་ཟད་པའི་གྲོགས་སུ་འདུག་པས་བདག་ངན་སོང་དུ་སྐྱེ་བའི་སྒོ་བཀག། སྒོ། བཀག་ཕྱིར་བླ་མའི་ཐུགས་རྗེ་དང་བྱིན་རླབས་ཀྱིས་ལས་ངན་གྱི་འབྲས་བུ་དེ་ཟད་པར་འདུག་པས་གོ་ཆོད་དོ་སྙམ་པ་དང་ཟེར། ད་རེས་ད་ང་གོ་ཆོད་གོ་ཆོད་པོ་གཅིག་བྱུང་སོང་སྔོན་བསོད་ནམས་ཀྱི། ཡང་དེ་ལྟར་དུ་གནོད་པ་དང་སྡུག་བསྔལ་བྱུང་བའི་སེམས་ཅན་མཐའ་ཡས་པ་ཡོད་པས་སེམས་ཅན་དེ་རྣམས་ཀྱི་གནོད་པ་དང་སྡུག་བསྔལ་དེ་དག་ཐམས་ཅད་ཀྱང་བདག་གི་རྒྱུད་སྟེང་དུ་སྨིན་པར་གྱུར་ཅིག་སྙམ་དུ་གཏོང་ལེན་བསྒོམ་མོ། ཟེར། ཧཱུྃ། ཚོགས་བཅས་བཅས་ནས། ང་དང་འདྲ་བ་ཅིག་རྐྱེན་ངན། རྐྱེན་ངན་དང་སྡུག་བསྔལ་དེ་ལྟ་བུ་བྱུང་བའི་སེམས་ཅན་མང་པོ་ཡོང་གི་རེད། སེམས་ཅན་དེ་དག་གི་རྐྱེན་ངན་དང་སྡུག་བསྔལ་ཚང་མ་ཐམས་ཅད་ང་ཡི་སྟེང་དུ་སྨིན་པར་ཤོག་གསུངས་སོང་ན་མི་ཅིག་སྒོམ་དགོས་རེད། ཡང་མི་དང་མི་མ་ཡིན་གྱིས་གནོད་སྐྱེལ་ན། དེ་དག་བདག་གི་ཚེ་རབས་སྔ་མའི་དྲི་ཆེན་གྱི་མ་ཤ་སྟག་ཡིན་པ་ལ་བདག་གི་ལས་ངན་པས་བསྐུལ་ནས་བདག་ལ་གནོད་པའི་ལས་བྱས་པས་དེ་དག་དམྱལ་བར་འགྲོ་བར་འདུག། བདག་ནི་དེ་དག་གིས་དགེ་སྦྱོར་གྱི་བསྐུལ་མ་བྱས་པའི་ཡོན་ཏན་གྱི་གྲོགས་སུ་འགྲོ་བར་འདུག་པས། དོན་དུ་ན་དེ་དག་བདག་ལ་གནོད་བྱེད་དུ་མ་སོང། བདག་དེ་དག་ལ་གནོད་བྱེད་དུ་སོང་འདུག་གོ་སྙམ་པས་བདག་གི་མ་རྒན་དེ་རྣམས་ཀྱི་སྙིང་སྙིང་རེ་རྗེ་དེ་དག་གི་སྡིག་སྡུག་ཐམས་ཅད་བདག་ལ་སྨིན་པ་དང་བདག་གི་བདེ་དགེ་དེ་དག་ཐམས་ཅད་དེ་དག་ལ་སྨིན་པར་གྱུར་ཅིག་སྙམ་དུ་གཏོང་ལེན་བསྒོམ། དཔེར་ན་ང་རང་ཚོ་ལ་གནོད་སྐྱེལ་དགྲ་ཅིག་ཡོང་གི་འདུག་ན་སོ་སོ་ལ་གནོད་སྐྱེལ་སྐྱེལ་དགྲ་ཅིག་ཡོང་གི་འདུག་ན། འོ་དགྲ་དེ་ཡོང་ན་ག་རེ་བྱེད་པ་རེད་ཟེར་ན་སོ་སོའི་ལས་ངན་གྱི་འབྲས་བུ་དེ་དགྲ་ཡི་རྣམ་པར་ཤར་བ་རེད་བ། སྔ་མ་ཡི་ལས་ཀྱིས་ནི་ཁོ་ལ་ཡང་ནི་གནོད་པ་བྱེད། ཁོ་ལ་གནོད་པ་བྱེད་པ་ཡིན་ཙང་ཁོ་ཚུར་ད་རེས་ནི་གནོད་པ་བྱེད་ག་ཡོང་བ་རེད་བ། གནོད་པ་བྱེད་ག་ཡོང་བ་རེད། འོ་དེ་འདྲ་ཡིན་ཙང་ནི་ཚུལ་དེས་ཕ་དེས་སོ་སོ་ཡིས་དགྲ་དེ་ལ་སྔ་མ་སྐྱེ་བ་སྔ་མ་ཚོ་གནོད་མ་བྱས་ན། ཁོ་ཡིས་ཚུར་གནོད་སྐྱེལ་ཡོང་དགོས་རྩ་བ་ནས་ཡོད་མ་རེད་བ། དེ་ཙང་རང་གི་ལས་ཀྱི་འབྲས་བུ་དེ་ཡིས་སྐུལ་མ་བཏང་བྱས་ནི་ཁོ་རང་ལ་གནོད་བྱེད་ཡོང་བ་རེད་དཱ། ད་རང་ཡང་དེ་བཟོད་པ་བསྒོམས་པ་ཡིན་ན་ཁོ་ཡིས་ཚུར་གནོད་པ་བྱས་པ་དེ་ཡིས་རྐྱེན་བྱས་ཀྱི་ནི་རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྒྱུ་བསགས་ཐུབ་པ་རེད། དགྲ་དེ་ལ་ནི་སོ་སོའི་ལས་ངན་གྱི་འབྲས་བུ་གིས་ནི་ཁོ་རང་ལ་མི་འགྲིག་པ་ཞིག་གཏོང་ཡིད་དུ་མི་འོང་བ་ཞིག་གཏོང་བྱས་ནས་སོ་སོ་ལ་དགྲ་བྱས་ནས་དེ་ཡི་ལས་ཀྱི་འབྲས་བུ་ཁོ་དམྱལ་བ་ནང་འགྲོ་གི་རེད།

བདག་དེ་ཡི་རང་ལ་འཕེལ་ཐོགས་བྱེད། རང་གིས་དེ་ལ་གནོད་བྱེད་པས། གནོད་ག་རེ་བྱེད་པར་ས་ཁུག་རྙིང་བ་ན་སྟོང་པར་བབས་སོ་སོ་ཀྱིས། རྙིང་བ་ན་སྟོང་པར། ང་ཟེར་དེ་ནི་ཁོ་ཕ་སྒྲ་མ་སྐྱེས་ཀྱི་བཟོད་པ་དགོངས་པ་ཡིན་ན་ནི་ཁོས་ཁོའི་དམིགས་ཡུལ་དུ་བྱས་ཀྱི་ནི་ང་ཚོས་ནི་སངས་རྒྱས་ཀྱི་གོ་འཕོ་ཐོབ་ཡང་རྒྱུད་གྲུབ་པར་བབས། འོ་དེ་སྒྲ་ཡིས་ས་བསྒྲགས་དེ་དག་ལ་སྙིང་རེ་རྗེ། དེ་ང་ཡི་དམིགས་ཡུལ་དུ་ང་ཡི་ལེགས་ཉེས་བསགས་ནས་ཁོ་རྙིང་བ་ན་འགྲོ་སོང། ཁོ་ཡི་ལེགས་ཉེས་དང་བདེ་དཔའ་དང་འབྲས་བུ།

ཡང་སྒོས་དཔལ་ལྡན་བླ་མ་དམ་པའི་སྐུ་གླུད་དུ་ང་ཡི་ཤ་ཁྲག་གདོས་བཅས་ཀྱི་ལུས་འདི་ཁྱེད་ཅག་མི་མ་ཡིན་པ་རྣམས་ལ་སྟེར་བ་ཡིན་པས་ཤ་ལ་དགའ་བ་ཤ་ཟོ་ཁྲག་ལ་དགའ་བ་ཁྲག་འཐུང། རུས་པ་ལ་དགའ་བ་རུས་པ་མུར། ངས་དེ་ནས་ཅི་འདོད་པ་གྱིས་ཤིག་ཞེས་བརྗོད་ཅིང་ལྟོས་མེད་དུ་གླུད་བཏང་ལ་ཁྱེད་ཅག་མི་མ་ཡིན་པ་རྣམས་ཀྱིས་བདག་བྱང་ཆུབ་ཀྱི་སེམས་བསྒོམ་པའི་གྲོགས་བྱས་པ་བཀའ་དྲིན་རེ་ཆེ། འོ་འདུག་སེ་ནི་མི་མ་ཡིན་དང་འབྱུང་པོ། གདོན་འདྲེ་དམ་དག་ཨའོ་དེ་དག་རང་ལ་གནོད་བྱེད་ག་ཡོང་གི་འདུག་ན་གནོད་བྱེད་ག་ཡོང་གི་འདུག་ན་ནི་དེ་ལྟ་བུ་བྱེད་དགོས་རེད། སྤྱིར་རིགས་སེམས་ཅན་ཐམས་ཅད་དང། དགུ་ཆུ་བྱེད་ཁྱེད་ཀྱིས་མེད། ཨ་ནི་ཡང་སྒོས་སུ་དཔལ་ལྡན་བླ་མ་དམ་པ་ཡི་ནི། གླུད་ལྟ་བུ་བྱེད། ང་རང་ཚོ་གླུད་གཏོང་ཡས་དེ་ཡིན་ན། རང་གི་ཚབ་འདྲ་མོ་དེ་འཇིམ་པ་ཀྱི་གླུད་བཟོས་ཀྱི་ནི་གཏོང་ནི། སོ་སོ་འགྲོ་མི་དགོས་པ་བྱས་ཁོ་གཏོང་བ་རེད་བ། དེ་ནང་བཞིན་བྱས་ཀྱི་ནི་སེམས་ཅན་ཐམས་ཅད་ཀྱི་གླུད་ལྟ་བུ་ཅིག་ང་ལ་བརྒྱུད། ལྷག་པར་དུ་ཡང་དཔལ་ལྡན་བླ་མ་དམ་པའི་གི་སྐུ་གླུད་ལྟ་བུ་ཅིག་ང་ལ་བརྒྱུད་ཀྱི་ནི། ང་ཡི་ཤ་ཁྲག་ལ་སོགས་པ་དེ་ཚོ་མི་མ་ཡིན་གདོན་འདྲེ་དེ་ཚོ་ལ་གླུད་གཏོང་གི་ཡིན། ཁྱོད་ཚོ་ནི་ཤ་ལ་དགའ་བ་དེ་ཚོ་ཤ་ཟ་ཤོག་ཁྲག་ལ་དགའ་བ་དེ་ཚོ་ཁྲག་འཐུང་ཤོག་རུས་པ་ལ་དགའ་བ་དེ་ཚོ་རུས་པ་མུར་ཤོག། འོ་འདུག་སེ་བྱས་ཀྱི་ནི་སྦྱིན་པ་གཏོང་དགོས་རེད། འོ་འདུག་སེ་བྱས་ཀྱི་ནི་ཅི་འདོད་པ་གྱིས་ཤིག་ཅེས་ཞེས་བརྗོད་ཅིང་ལྟོས་མེད་དུ་གླུད་བཏང་ལ།

ཨ་ནི་མཐའ་ཡི་སྦྱིན་པ་གཏོང་ནས་མ་འོངས་པ་ན་ནི་སྣོད་བཅུད་ལྔ་པོ་དེ་ལས་ཆོས་ཀྱི་སྦྱིན་པ་གཏོང་གི་ཡིན་ཟེར་ནས་སྟོན་པ་བཅོམ་ལྡན་འདས་མེ་ལོང་འཇོག་པར་བ། དེའི་ནོར་གྱི་བདག་རྒྱལ་པོ་ཟླ་བའི་སེམས་ཉིད་དེ་སྐྱེ་བ་བཞི་སྟེ་གོ་ལ། ཨ་ནི། མེའི་མ་ཡིས་ག་ལ་སྲིད་གོ་ཡིན་ནོ་མེའི་བདེ་བྱེད་བྱེད་ཀྱི་དབུགས་སློང་ཧ་ཡོང་ནས། དབུགས་སློང་ཧ་ཡོང་སྟེ་གོ་ལ་ཨ་ནི། དབུགས་གཏོང་འགྲོ་བྱེད་དེ་གོ་ལ་རང་གི་བཙུན་མོ་དང། སྲས་དང་སྲས་མོ་ལ་སོགས་པ།

ང་ཡི་རང་གཅེས་འཛིན་གྱི་བློ་དེ་ལས་དེ་སྨིན་པར་གྱུར་ཅིག་ཟེར་ནས་སེམས་ཅན་ཐམས་ཅད་སྡུག་བསྔལ། གཞན་ཡང་སྡུག་བསྔལ་འབྱུང་བ་ལ་སྐྱོན་དུ་མི་ལྟ་བར་ཡོན་ཏན་དུ་བལྟ་ཚུལ་སྤྱོད་འཇུག་ལས་གཞན་ཡང་སྡུག་བསྔལ་ཡོན་ཏན་ནི་སྐྱོ་བས་དྲེགས་པ་སེལ་བར་བྱེད། འཁོར་བ་པ་ལ་སྙིང་རྗེ་སྐྱེ་སྡིག་ལ་འཛེམ་ཞིང་དགེ་ལ་དགའ་ཟེར། ང་ཚོ་ཟེར་བ་ད་སྡུག་བསྔལ་ཟེར་མཁན་དེ། སྡུག་བསྔལ་ཁོ་རང་རང་ཡོན་ཏན་ཆེན་པོ་ཞེ་དྲག་ཡོད་རེད་སྡུག་བསྔལ་མྱོང་སོང་ན་ག་རེ་བྱེད་ཀྱི་རེད་ཟེར་ན་ང་རང་ཚོ་སྐྱོ་བ་བྱེད་ཀྱི་རེད་འཁོར་བ་ལ་སྐྱོ་བ་བྱེད་ཀྱི་རེད་སྡུག་བསྔལ་མེད་ན་འཁོར་བ་ལ་སྐྱོ་བ་བྱེད་ཀྱི་མ་རེད་བ། ལྷ་དེ་ཚོ་འཁོར་བ་ལ་སྐྱོ་བ་བྱེད་ཁག་པོ་ཞེ་དྲག་ཡོག་རེད་འདོད་པའི་ལྷ་དེ་ཚོ་སྐྱིད་ཐག་ཆོད་བྱས་ནས་འཁོར་བ་ལ་སྐྱོ་བ་བྱེད་ཀྱི་མ་རེད་ཨེ་ང་རང་ཚོ་མི་ལའང་དེ་འདྲ་འདུག་ག་དཔལ་འབྱོར་ལོངས་སྤྱོད་ཆེན་པོ་ཡོད་མཁན་ཨ་དེ་ཚོ་ལས་ཧྲུལ་དང་འབའ་དང་ཆང་ཨ་རག་དང་དེ་ཚོ་སྐྱང་སྐྱོ་བོ་ལ་མགོ་འཁོར་བྱས་ནས་འཁོར་བ་ལ་སྐྱོ་བ་ཙང་བྱེད་ཀྱི་མི་འདུག་ག་མི་སྐྱོ་བ་དེ་ཚོ་སྡུག་བསྔལ་ཆེན་པོ་ཡོད་མཁན་དེ་ཚོ་འཁོར་བ་ལ་སྐྱོ་ཤས་བྱེད་ལས་སླ་འདུག་ག་དེ་ཚོ་ང་རང་ཚོ་ལས་སྡུག་བསྔལ་ག་ཚད་ཆེ་བ་ཙང་སྐྱོ་འཁོར་བ་ལ་སྐྱོ་བ་བྱེད་དེ་ལས་སླ་གི་རེད་དེ་སྡུག་བསྔལ་གྱི་བཀའ་དྲིན་རེད།

སོ་སོའི་ཡིད་ཀྱི་གཅིག་ལ་པའི་གནས་ལྟ་བུ་གཅིག་བཟུང་བྱས་ནས་བརྟན་པོ་གཅིག་བཟུང་ནས། བརྟན་པོ་གཅིག་བཟུང་ནས་བསྡད་ཡོད་རེད་མ་གཏོགས་ནས། ཆོས་ལུགས་དེ་པ་གཅིག་ནས་ཡོང་བ་མ་ཡིན་པར་རང་གི་ཡིད་ཀྱི་གཅིག་ལ་པའི་གནས་དེ་གཅིག་བརྟན་པོ་ཞིབ་པོ་གཅིག་བཟུང་བྱས་ནས་དེ་ནང་ཡང་གཉིས་དང་ཁ་བྲལ་མེད་པ་གཅིག། དཔེར་ན་ནི་དེ་ལྟ་བུ་བདུན་དེ་ཚོ་ཁ་བྲལ་དུ་སོང་སོང་ན་ང་ཚོ་དཔེ་རྩ་བ་ནས་དཔེ་ཕངས་པ་བྱེད་ཀྱི་ནི་རྩ་ཆེན་པོ་ཀྱི་ནི་མིང་གཅིག་ཅིག་ལས་བཟུང་བདུན་སྟོང་པས་ནི་བས་སྲ་བའི་སུ་ད་རེ་བྱེད་པས་དེ་འདྲ་གཅིག་ང་རང་ཚོ་ཆགས་ཀྱི་འདུག་ག་འོ་དེ་གསུང་གི་ཡོད་རེད་དེ་བདུད་རང་གི་སྙིང་ལ་གནས་བཅས་ནས་ཟེར་དེ་རེད་ཡུལ་བདག་མེད་ཅིག་ལ་བདག་ཏུ་བཟུང་ཟེར་ཡུལ་བདག་མེད་པ་ཅིག་ལ་ནི་བདག་ཏུ་བཟུང་ནས་བདག་ཏུ་མ་གྲུབ་པ་རེད་ཟེར་ངའོ་ངའོ་ཟེར་བཞིན་བདག་ཏུ་བཟུང་ཡུལ་བདག་མེད་ཅིག་ལ་བདག་ཏུ་བཟུང་ཟེར།

དུས་དེ་རིང་བླ་མའི་བཀའ་དྲིན་གྱིས། དགྲ་བདག་འཛིན་འགོང་པོའི་མཚང་རིག་པས་ཟེར། དུས་དེ་རིང་ཨ་ནི་བླ་མའི་བཀའ་དྲིན་ལ་བརྟེན་ནས་ངས་བདག་འཛིན་གྱི་མཚང་དེ་རིག་སོང་ཟེར་ཏེ་ཁོ་གི་སྐྱོན། ཐོག་མ་མེད་པ་ནས་ང་ལ་དགྲ་བྱེད་མཁན་དེ་ངོ་མ་དེ་ཁོ་རེད་ཤག་ཟེར་ནས་ངས་ངོ་གཅིག་འཕྲོད་སོང་ཟེར། ད་ཁོ་ཡི་མཚང་འགྲམ་དེ་བཏོན་སོང་ཟེར། ཁོ་ཡི་སྐྱོན་དེ་ང་ལ་སྐྱོན་ག་ཚད་བྱེད་ཐུབ་པ་དང་ང་ལ་གནོད་སྐྱེལ་ག་ཚད་བྱུང་བ། གནོད་ག་ཚད་བྱས་པ་སྐོར་ལ་ཐོག་མ་མེད་པ་ནས་ལན་གྲངས་མང་པོ་ཡོད་པ་དེ་ང་སྡུག་ཏུ་བཅུག་པ། རིག་པས་ཟེར་དེ་རེད།

སེམས་སྤྲོས་པ་དང་བྲལ་བ་སེམས་བདེན་པར་མ་གྲུབ་པ། སེམས་ཁོ་རང་རང་གཉུག་མའི་སེམས་ཡིན་པ། གཉུག་མའི་སེམས་ཟེར་མཁན་དེ་ཐོག་མ་མེད་པ་ནས་ཁོ་རང་དག་པའི་ངོ་བོ་ཡིན་པ། རང་བཞིན་གྱི་དྲི་མ་རྩ་ནས་མ་གོས་མཁན་སེམས་ཁོ་རང་ངོ་བོ་དེ་ལ་གཉུག་མའི་སེམས་ཟེར་གྱི་རེད། དེ་ནས་བུ་རང་བྱུང་རིག་པའི་གཞོན་ནུ་དང། བུ་རང་བྱུང་གཞོན་པའི་རིག་གནས་ཟུང་ཟེར་དེ་ད་སེམས་དེ་མཐོང་མཁན་གྱི་སེམས། ཡུལ་ཡུལ་སེམས་ཟེར་དེ་ཟོ་མོ་སྟོང་པ་ཉིད་ཟེར་ཆོས་ཀྱི་དེ་དུས་གནས་ལུགས་མཐར་ཐུག་པ་དེ།

འོ་དེ་དུས་དང་དུས་མིན་ནམ་ཡང་དེ་དང་མ་བྲལ་བ་ཅིའི་ཕྱིར་ནི་རང་གི་དྲོད་ལས་བཟུང་གི་ཡིད་བྱེད་བཞི་དང། ཡང། བརྟེན་ནས་འབྱུང་བའི་ཆོས་ནོར་བུ། སྣ་ཚོགས་ཀྱི་སྒྱུ་མའི་རོལ་པ་དང། དེ་མཐོང་བས་ཨ་འཐས་འཆིང་བ་ཞིག་ཅེས་གསུངས་པ་ལྟར་རོ། ཨ་འཐས་འཆིང་བ་ཟེར་མཁན་དེ་ང་རང་ཚོ་རང་གཅེས་འཛིན་བདག་འཛིན་འགོང་པོ་དེ་ཅི་སྟེ་སྐྱེ་དེ་རེད། འོ་དེ་ལྟ་བུ་དེ་སུ་ཡིས་བཤིག་ཐུབ་ཀྱི་རེད་ཟེར་ན་སྣ་ཚོགས་སྒྱུ་མའི་རོལ་པ་འཆར་བ་དེ་ལ་བརྟེན་ནས་བཤིག་ཐུབ་པ་རེད། བདེ་སྡུག་དང་བཟང་ངན་ལ་སོགས་པའི་སྣང་བ་གང་ཤར་ཐམས་ཅད་སྣང་ཡང་བདེན་པར་མེད་པ་སྒྱུ་མ་ལྟ་བུར་བལྟ་སྟེ། སྣང་བ་ཐམས་ཅད་རྟེན་འབྲེལ་སུ་རྟེན་འབྲེལ་དུ་འཆར་ཅི་ཐུབ་བྱའོ། མདོར་ན། སྲོག་འཚོ་ཤི་འབྱོར་རྒུད་བདེ་སྡུག་དང། ཡང་བསྟོད་སྨད་རྙེད་དང་མི་རྙེད་སོགས། གང་བྱུང་ཡང་བླ་མའི་བྱིན། ཨ་ལ་ལ་ཅི་ཅི་བློ་བ་དགའ། ཨོ་ཏོ་ཅེས་བྱས་ནས་རང་གི་སྲོག་འཚོ་བ་དང། ཤི་འབྱོར་དང། རྒུད་པ་དང་བདེ་བ་དང་སྡུག་བསྔལ་དང། ཡང་ན་ནི་གཞན་གྱིས་རང་ལ་བསྟོད་པ་དང། ཡང་ན་ནི་རང་གིས་གཞན་གྱིས་རང་ལ་སྨད་པ། ཡང་ན་ནི་རྙེད་པ་དང་མི་རྙེད་པ་སོགས་འཇིག་རྟེན་ཆོས་བརྒྱད་བཤད་ཟིན། དེ་གང་བྱུང་ཡང་ཟེར་འཇིག་རྟེན་ཆོས་བརྒྱད་ག་རེ་བྱུང་བ་ཡིན་ན་བླ་མའི་བྱིན་རླབས་ལ་བརྟེན་ནས་བྱུང་བ་རེད། ཨ་ལ་ལ་ཅི་ཅི་བློ་བ་དགའ་ཟེར་དེ་ཀུན་ལ་ད་ག་རེ་བྱུང་བ་ཡིན་ན་ང་གིས་རྟེན་འབྲེལ་ལྟ་བ་ཡི་ཐོག་ལ་བསྒྱུར་བྱས་ནས། ཀྱེ་གཉིས་ཀྱི་ལོ་ལ་རྒྱུ་གིས་ཡིན་ཟེར་གྱི་ཡིན་པས་གློ་བ་འགགས་ཞེས་གསུངས་པ་ལྟར། ཀྱེ་གཉིས་ཅི་སྦྱང་ཡང་རྒྱན་རྒྱུད་ཀྱི་སྐུལ་མ་དང་ཆོས་སྒྲུབ་པའི་དུས་སུ་ཕྱི་ཤེས་པར་བྱས་ནས། ཀྱེ་བཟང་ཉིད་གང་གིས་ཀྱང་འཛིན་མི་ནུས་པར་ཐེག་པ་ཆེན་པོ་ལོངས་སྙོམས་དུ་བསྒྲུབ་པར་བྱའོ། རྒྱུ་བའི་སྒོ་ནས་ལོངས་སུ་རྒྱུ་ཚུལ་ནི་རྒྱུ་བ་བཞི་སྟོབས་ལྡན་པའི་ཐོག་གེགས་ཀྱིས་ཞེས་གསུངས་པ་ལྟར་རྒྱུ་བ་བཞི་སྟེ། ཚོགས་བསགས་པ། འདས་པ་སྦྱང་བ་རྒྱུ་བ་བཞི་བསྲེས་ཏེ་དེ་རེས་ཚོགས་བསགས་དྲི་སྦྱང་གཉིས་བྱས། མདུན་བསྐྱེད་ལ་གཏོར་མ་སྟེར་བ།

བདག་ཚེ་འདིའི་གཤོམ་རས་གཡེངས་ནས་ཆོས་མ་དྲན་པ་ལ་ཁྱེད་ཅག་གིས་དགེ་སྦྱོར་གྱི་བསྐུལ་མ་བྱས་པའི་བཀའ་དྲིན་རེ་ཆེ། ད་ལྟ་ཡང་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་རྐྱེན་ཐམས་ཅད་ང་ཡི་གཅེས་འཛིན་གྱི་ཐོག་ཏུ་སྨིན་པ་དང་བྱང་ཆུབ་མ་ཐོབ་ཀྱི་བར་དུ་དགེ་སྦྱོར་གྱི་བསྐུལ་མ་མཛོད་ཅིག་ཞེས་བྱས་ལ་གཏོར་མ་སྟེར་རོ། ཧོ། གདོན་བགེགས་ལ་གཏོར་མ་སྦྱིན་ཟེར་དེ་དེ་རེད། གདོན་བགེགས་ཟེར་དེ། རང་ལ་གནོད་པ་བྱེད་ག་ཡོང་གི་དེ་རེད་བ་དེ་ལ་གཏོར་མ་སྟེར་བྱས་ནས། ད་ནི་ང་ཆོས་མ་བྱས་པ་བྱས་ནས་གཤོམ་རས་གཡེངས་བྱས་བསྡད་དེ་ཡོད་རེད། ཚེ་འདི་ལ་གཡེངས་བྱས། ཨ་དེ་ཆོས་མ་དྲན་པ་དེ་ཁྱེད་རང་ཚོ་ཡིས་ང་ལ་བསྐུལ་མ་གཏོང་ག་ཡོང་པ་རེད་ཟེར་ཆོས་བྱེད་ཤོག་ཟེར་ནས་བསྐུལ་མ་གཏོང་པ་རེད། དེ་ཡིན་ན་ཧ་ཅང་ནས་བཀའ་དྲིན་ཆེན་པོ་རེད། ད་ལྟ་ཡང་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་རྐྱེན་ངན་ཐམས་ཅད་ང་ལ་སྨིན་བཅུག་རོགས་གྱིས། ཨ་ཐོག་ཟེར་ཅེས་བྱས་ནས་གདོན་བགེགས་ལ་གཏོར་མ་ཐོབ། ཆོས་སྐྱོང་ལ་ཕྲིན་ལས་བཅོལ་བ་ནི་མཆོད་གཏོར་ཕུལ་ལ། སྔར་བླ་མ་ལྷ་ཚོགས་ལ་གསོལ་བ་འདེབས་པ་ལྟར། རེ་དོགས་འགོག་པའི་གསོལ་འདེབས་ཀྱི་སྒོ་ནས་ཕྲིན་ལས་བཅོལ་ལོ་ཟེར། བདག་ན་ན་ན་བར་བྱིན་གྱིས་རློབས། ན་བ་ལེགས་ན་ན་བར་བྱིན་གྱིས་རློབས་ཏུ་གསོལ། ཤི་བ་ལེགས་ན་ཤི་བར་བྱིན་གྱིས་རློབས་ཏུ་གསོལ་ཟེར་བ་དེ་འདྲ་རེ་དོགས་འགོག་དགོས་རེད། དེ་ལྟར་བསམ་པ་དང་སྦྱོར་བ་གཉིས་ཀྱི་སྒོ་ནས་རྐྱེན་ངན་ལམ་དུ་བསྒྱུར་ཚུལ་དེ་ལ། མ་གོམས་པ་དང་གཉིས་སྟོང་ཆུང་བ། མ་གོམས་པ་དང་སྙིང་སྟོབས་ཆུང་བས་དེ་ཙམ་མི་ནུས་ན། རྐྱེན་བཟང་ངན་ཐམས་ཅད་ལས་ཀྱི་འབྲས་བུར་ཤེས་པར་བྱས་ནས་བསགས་སྦྱོང་ལ་འབད་ཅིག། ང་ཚོ་བློ་མ་གོམས་པའི་དུས་ཚོད་ལ་དེ་བློ་སྒྱུར་ཁག་པོ་ཞེ་དྲག་རེད། ད་བློ་སྒྱུར་ཁག་པོ་འདུག་ན་གཙོ་བོ་གཙོ་བོ་དེ་རྐྱེན་ངན་ག་འདྲ་ཞིག་བྱུང་བ་ཡིན་ན། ལས་ངན་གྱི་འབྲས་བུ་རེད་ང་རང་རང་གིས་བསགས་པའི་འབྲས་བུ་རེད་བསམ་བསོད་ནམས་བྱས་ནས་ལས་ངན་སྦྱོང་བ་ལ་འབད་རྩོལ་ཆེན་པོ་བྱེད་དགོས་རེད། ཆོས་སྒྲུབ་པ་ལ་བར་ཆད་མི་འབྱུང་བའི་གསོལ་འདེབས་བྱའོ། སྐྱེས་གཉེན་ལོང་དུ་གྱུར་བའི་མི་ལྔ་དེ་ལ་ནི་གངས་རིར་འཁྲུལ་ཏེ་སྔོན་སྤྱོད་པའི་སྡོམ་པ་མང་པོས་རོ་སྙོམས་ཀྱི་སྡོམ་པ་དང་བསལ། ད་བཀའ་བརྒྱུད་པ་ནང་བྱས་ནས་རོ་སྙོམས་ཀྱི་སྡོམ་པ་ཟིན་བྱེད་དུའང་རོ་སྙོམས་བསལ་ཏེ། ཁྱོད་ཀྱིས་དགོངས་སྙོམས་ཀྱི་སྡོམ་པ་དང་སྤྱི་མཐུན་ལོངས་ཕྱིར་དང། མཐུ་ཕྲད་ལོངས་ཕྱིར་དང་ཞེས་པ་སོགས། ཟག་བཅས་བཅས་ཀྱིས་སྔགས་པ་མང་དུ་འཛིན་པ་ན་ལྷ་དང་བཅས་པ་བསྡུ་བ་ཡིན་པས་བསལ། བླ་མ་མཆོད་པ་དེ་ལ་ནི་དེ་ལྟ་བུའི་ནི། གདམས་ངག་ཡོངས་སུ་རྫོགས་པ་གོང་ཁ་དེའི་བདུད་དུ་ཡོད་རེད། གཞན་གྱི་གྲུ་དག་བཞི་མ་སུ་ཡང་རོ་མྱོང་གྱི་སྡོམ་པ་བསལ་བསྒྲམ་དང། ཆོས་རྗེ་དགོངས་མྱོང་གྱི་སྡོམ་པ་བསལ་བསྒྲམ་དང། སྤྱི་འདུལ་ལོངས་ཁྱེར་བསལ་བསྒྲམ་དང། ཐོད་ཕྲད་ལོངས་ཁྱེར་བསལ་བསྒྲམ་དེ་ཚང་མ་ཐམས་ཅད་ད་ལྟ་དེ་ལས་མཚུངས་དུ་ཡོད་རེད། འདིར་བྱ་བ་གཉིས་པ་སྙིང་རྗེ་དེ་ལ་སྙིང་ནས་སྒྲུབ་པར་བྱེད་འདོད་པ་ནོར་གྱི་མི་མངའ་བདེ་ལ་ཡིད་ཆེས་བརྟན་ཚོགས་པར་བྱའོ། རྟོགས་འབྱུང་གི་དོན་ཚན་བཞི་པ། ཚེ་གཅིག་གི་མྱང་ལས་བསྒྲིལ་ནས་དེད་པ་ནི། མདོར་ན་གཟུགས་བརྙན་སྣང་བ་ཅི་བྱ་ཡང་ཆུ་ཁ་སྙིང་པོ་སྟོང་ལྔ་མྱང་ལས་ཀྱི། ཞེས་གསུངས་ཏེ། དེ་ལ་ཚེ་གང་གི་ཉམས་ལེན་དང་འཆི་ཁ་ཡི་ཉམས་ལེན་གཉིས་ཡོད་པས། འཆི་ཁ་ཡི་ཉམས་ལེན་ནི་ཤེད་དུ། དུར་ས། འོག་ཏུ་འབྱུང་ཞིང། ཚེ་གང་གི་ཉམས་ལེན་སྟོབས་ལྔར་འདུ་བ་ནི་འཕེན་པའི་སྟོབས། གོམས་པའི་སྟོབས། དཀར་པོ་ས་བོན་གྱི་སྟོབས། སུན་འབྱིན་པའི་སྟོབས་སྨོན་ལམ་གྱི་སྟོབས་རྣམས་སོ་ཟེར་བ་དེ་སྟོབས་ལྔ་པོ་དེ་དེ་རེད། འཕེན་པའི་སྟོབས་ཟེར་དེ་རང་གི་འཕེན་པ་གཏོང་ཡ་དེ་ཡར་ལངས་ནས་བཟུང་སྟེ་ཉི་མ་རེ་ལ་འཕེན་པ་རེ་རེ་གཏོང་གི། སོ་སོ་ཡར་ལངས་དག་ལངས་ས་ཁྱུའི་འཕེན་པ་དེ་བཏང་ནས། ད་རེས་ནི་ང་བདག་འཛིན་འགོང་པོ་དེ་འཇོམས་པར་བྱེད་ཀྱི་ཡིན། ད་རེས་ནི་བདག་འཛིན་འགོང་པོ་དེའི་དབང་དུ་མ་གཏོང་བར་བྱེད་ཀྱི་ཡིན། བསམ་བསམ་འདྲ་མོ་བྱས་ནས་འཕེན་པ་གཏོང་ཡ་དེ་འཕེན་པའི་སྟོབས་ཟེར་གྱི་རེད། གོམས་པའི་སྟོབས་ཟེར་ཡ་དེ་སེམས་དེ་ཕར་གོམས་བཅུག་ནས་གཏོང་ལེན་གཉིས་པོ་དེ་ལ་སེམས་ག་ལེར་ག་ལེར་གོམས་རུ་འཇུག་ཅིང། རང་གཅེས་འཛིན་དང་གཞན་གཅེས་འཛིན་གཉིས་པོ་དེ་ལ་སྐྱོན་དང་ཡོན་ཏན་ལ་བརྟག་བྱས་ནས་དེ་སྔ་ཕན་ཆད་རང་གཅེས་པར་འཛིན་པ་དེ་ཕར་དོར་རོགས་བྱས་ནས་གཞན་གཅེས་པར་འཛིན་ཆོག།

ཨ་དེ་ལ་བདག་འཛིན་འགོང་པོ་དེའི་དབང་དུ་མ་གཏོང་བ་བྱས། བློ་ཅི་བྱེད་ཐམས་ཅད་བྱང་ཆུབ་ཀྱི་སེམས་ཉིད་གོང་ནས་གོང་འཕེལ་དུ་འགྲོ་བར་བྱེད་ཀྱི་བསམ་བསམ་འདྲ་མོ་བྱས་ནས་ཞོགས་ཀས་ནི་འཕེན་པ་གཏོང་བ་སྟེ། གོམས་པའི་སྟོབས་ནི་དཔལ་ཨ་ཏི་ཤ་དང་རྒྱལ་བ་ཙོང་ཁ་པ་ཆེན་པོའི་མན་ངག་ལམ་གྱི་རིམ་པ་ལུས་ཡོངས་སུ་རྫོགས་པ་དེ་ལ་ཡིད་ཆེས་རྙེད་པར་བྱས་ནས་དུས་ཀུན་ཏུ་བློ་སྦྱོང་ཞིང་གོམས་པར་བྱེད་པའོ།

བདག་འཛིན། བདག་གཅེས་འཛིན་ལ་འབེན་འཛུགས་བྱེད་པའོ། ཁོ་པ་ནི་ཕར་འབུད་ཡས་དང་ཁོ་རྒྱང་འབུད་ཡས་ཀྱི་ཐབས་ཤེས་བྱེད་པ་དེ་རེད། སྨོན་ལམ་གྱི་སྟོབས་ནི་དགེ་སྦྱོར་གང་བྱེད་ཀྱང་བྱང་ཆུབ་སེམས་རིན་པོ་ཆེ་འཕེལ་བའི་རྒྱུ་ལ་བསྔོས་ཤིང་སྨོན་ལམ་འདེབས་པའོ་ཟེར་བ་དེ་སྟོབས་ལྔ་པོ་དེ་རེད། སྟོབས་ལྔ་པོ་དེ་ནི་ཚེ་གང་གི་ཉམས་ལེན། དེ་ནས་སྔོན་གཅིག་ཏུ་སྔོན་གཅིག་ཏུ་འདྲིལ་བའི་གདམས་པ་ཡིན་གསུངས། ཡི་གེ་སྔོ་སིང་ཅའི་རོ་འོ་དེ་ལས་བད་གཅིག་ཏུ་འདྲིལ་བྱས་ནས། སྟོབས་ལྔ་པོ་དེ་ན་ཚེ་འདི་ལ་དེའི་ཉམས་ལེན་ཚང་མ་ཐམས་ཅད་དེ་ལ་འདྲིལ་བྱས་ནས་ཉམས་ལེན་བྱས་ཏེ། དེ་ནས་བྱང་ཆུབ་བར་དུ་དེ་ལྟ་བུ་ལམ་གྱི་ལུས་ཡོངས་སུ་རྫོགས་པའི་གདམས་པ་ལས་ལྷག་པ་གཞན་དུ་འཚོལ་ས་མེད་པས་ཉམས་ལེན་ལ་བློ་རྩེ་གཅིག་འདྲིལ་དུ་བྱེད་དགོས་པའི་དོན་ནོ་བློ་སྦྱོང་དོན་ཚན་ལྔ་པ་བློ་འབྱོངས་པའི་ཚད་ནི། བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བསྒྱུར་ཏེ་ཡིད་བདེ་འབའ་ཞིག་བསྒོམ་པར་བྱིན་གྱིས་རློབས། འོ་དེ་བྱང་ཆུབ་སེམས་གཉིས་པོ་དེ་མ་སྐྱེས་པ་སྐྱེད་པ་དང་སྐྱེས་ཚེ་འཕེལ་བར་བྱེད་པ་དང། འོ་ཏུ་སུ་ཇའི་གེ་གོང་ནས་གོང་དུ་འཕེལ་བའི་ཆེད་དུ་ནི་ཡིད་བདེ་འབའ་ཞིག་སྒོམ་པ་སྟེ། འོ་དེ་ཡིན་པས་ཡིད་བདེ་འབའ་ཞིག་སྒོམ་པ་སེམས་དེ་རྐྱེན་ངན་ག་འདྲ་ཞིག་བྱུང་བ་ཡིན་ནའི་ཡིད་དེ་མི་བདེ་བ་མ་སྐྱེས་ཀྱི་ནི་ཡིད་བདེ་འབའ་ཞིག་ཀྱང་ཆོས་སྒོམ་བདེ་སྐྱེ་སྟེ་ཞེས་པའི་ལྟས་ཏེ། དེ་ནི་བློ་སྦྱོང་ཚུལ་ལས། ཆོས་ཀུན་དགོངས་པ་གཅིག་ཏུ་འདུས། དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན། ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཞེས་གསུངས་པའི་དོན་ཏེ། མདོར་བསྡུ་ན་ཐེག་པ་ཆེན་པོ་བློ་སྦྱོང་ཚུལ། བློ་སྦྱོང་ཚུལ་བཞིན་དུ་ཉམས་སུ་བླངས་པས། རྐྱེན་བཟང་ངན་གང་གིས་ཀྱང་བསྒྱུར་མི་ཐུབ་ཅིང་གནས་སྐབས་ཐམས་ཅད་དུ་བྱང་ཆུབ་ཀྱི་སེམས་བསྒོམ་པ་ལས་མི་ཉམས་པའོ། དེ་ཡང་རྗེ་ཐམས་ཅད་མཁྱེན་པའི་རྣམ་ཐར་ལས་འབྱུང་བ་ལྟ་བུ་སྟེ། དེས་ཁོ་བོ་གཞན་གྱིས་སྟན་བཟང་པོ་བཤམས་པ་དང།